མཐོང་བ་དེ་གོམས་པས་བྱས་པ་མཐོང་བ་གོ་གོམས་པས་ཤན་སྦྱར་བའི་ཤུགས་ཀྱིས་ནི་ཁྱད་པར་ཅན་གྱི་རྫས་ཐ་དད་པ་ལྟ་བུ་གོ་བའི་ཕྱིར་ཟེར་ལ་བདག་སྡུག་འདི་བ་ལ་སོང་དེར། དཔེར་ན་བ་ལང་གི་དཀར་པོའོ་ཞེས་བརྗོད་པ་དེའི་ཚེ་ན་ཚིག་དེ་ང་རང་ཚོ་བློ་ལ་གོ་ཡོང་དུས་ས་འོ་དེ་ནི་བ་ལང་དང་དཀར་པོ་གཉིས་པོ་དེ་རྫས་ཐ་དད་རེད་ད་རེད་ཡོད་མ་རེད་དེ། འོ་བ་ལང་གི་དཀར་པོའོ་ཞེས་པའི་ཚིག་དེ་ཡིན་འོ་ལབ་དུས་ས་བ་ལང་དང་དཀར་པོ་གཉིས་མོ་དེ།

འོ་ནི་ཁྱད་པར་གྱི་རྫས་ཐ་དད་ལྟ་བུ་སྣང་བ་རེད་ཅེས་པ་རེད། འོ་གོ་བའི་ཕྱིར།